ཨོ། གཅིག་ཡོད་དུས་གཅིག་མེད་པ་གཅིག་ཡོད་དུས་གཅིག་མེད་པ་བྱས་ནས། འགལ་བ་རྐྱང་རྐྱང་བྱས་ནས་ཤར་དེ་ཅི་དེ། ཨོ་དེ་ཡིན་ན་ང་རང་ཚོ་སོ་སོའི་སྐྱེ་བོ་ཐ་མལ་པ་ལ་ཤར་ཚུལ་དེ་ཡིན་པ་རེད། ད་དེ་ལྟ་བུ་སྟོང་པ་དང་རྟེན་འབྱུང་གཉིས་པོ་དེ་གཉིས་ཀ་བས་འགལ་བ་མེད་པ་བྱས་ནས་གཅིག་གྲོགས་སུ་གཅིག་ཤར་ཡ་དེ་ཡིན་ན་ཧ་ཅང་ནི་དཀའ་ལས་ཁག་པོ་རེད།

གཅིག་བྱུང་སོང་ན་གཅིག་འགག་འགྲོ་མཁན་དེ་འདྲ་མ་ཡིན་པ། འགལ་བ་མེད་པར་བྱས་ནས་གཅིག་གྲོགས་སུ་གཅིག་ཤར་བ་ཟེར། གྲོགས་སུ་འཆར་བ་ཡི་ཀླུ་སྒྲུབ་དགོངས་དོན་རྟོགས་པར་བྱིན་གྱིས་རློབས་ཟེར། བློ་ཐེབས་པ་དང་བཅས་པ། ད་དེ་ནས་རྡོ་རྗེ་ཐེག་པ་ལ་སློབ་ཚུལ་ཟེར་ཡ་དེ་ཡིན་པ་རེད། ད་ལས་དེ་འདྲེས་པ་དེ། འདྲེས་པ་དེ་སློབ་ཀྱིས་བྱས། ད་གཉིས་པ་ཐུན་མོང་མིན་པ་རྡོ་རྗེ་ཐེག་པ་ལ་སློབ་ཚུལ་ལ་གསུམ་ཟེར་བ་ད་དེ་ཡན་ཆད་དེ། ཕ་རོལ་ཏུ་ཕྱིན་པའི་ལམ་གྱི་སྒོ་ནས་བློ་སྦྱོང་བ་དེ་ཚར་ནས། རྡོ་རྗེ་ཐེག་པའི་ལམ་གྱི་སྒོ་ནས་བློ་སྦྱོང་བ་དེ་ཡིན་པ་རེད། དེ་ལ་ཡང་སྔགས་ལམ་ཟབ་མོའི་སྣོད་རུང་དུ་བྱ་བ་དང། སྣོད་དུ་གྱུར་ནས་དམ་ཚིག་དང་སྡོམ་པ་དག་པར་བྱ་བ་དང་ལམ་རིམ་གཉིས་བསྒོམ་པའི་ཚུལ་ལོ། དང་པོ་ནི་དེ་ནས་རྡོ་རྗེ་འཛིན་པའི་དེད་དཔོན་གྱི་དྲིན་ལས་རྒྱུད་སྡེ་རྒྱ་མཚོའི་འཇིང་བརྒལ་ཏེ། ཞེས་གསུངས་ཏེ། བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་ལམ་ཐུན་མོང་བ་ལ་སྦྱངས་པས། སྲིད་པ་མཐའ་དག་མེ་འབར་བའི་ཀློང་ལྟར་མཐོང་སྟེ། ས་ཡི་དབང་ཕྱུག་གི་དཔལ་ལའང། རྨི་ལམ་དུ་འདོད་པ་མི་བྱེད་ཅིང། ཨ་ཏོ་ཅེས་བགྱིས་ནས་བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་དུ་ལམ་སྦྱངས་ནས་སྲིད་པ་མཐའ་དག་ལ་མེ་འབར་བའི་ཀློང་ལྟ་བུ་མཐོང་བྱས་ནས། ས་ཡི་དབང་ཕྱུག་ཟེར་མཁན་དེ་ཡུལ་གྱི་རྒྱལ་པོ། འཛམ་བུ་གླིང་ལ་དབང་བྱེད་ཀྱི་འཁོར་ལོ་བསྒྱུར་བའི་རྒྱལ་པོ་དེའི་དཔལ་འབྱོར་ལོངས་སྤྱོད་ཡིན་ནའང་རྨི་ལམ་ལྟ་བུ་དང་སྒྱུ་མ་ལྟ་བུར་མཐོང་བྱས་ནས། དེ་ལ་ཡང་ཆགས་སྲེད་རྩ་ནས་མི་བྱེད་མཁན་ཡིད་བརྟན་མེད་པ་ཅིག་མཐོང་བྱས་ནས། དེ་ཡང་འཁོར་བར་འདུས་པ་རེད། ཚང་མ་ཐམས་ཅད་འཁོར་བ་ཀྱི་ཆོས་རེད་དེ་ལ་ཡིད་བརྟན་མེད་པ་རེད་སང་སོ་ར་མེད་ཀྱིས་མཐོང་བ་དེ། འདོད་པ་མི་བྱེད་ཅིང། འཁོར་བའི་ཕུན་ཚོགས་མཐའ་དག་ལ་ཞེན་པ་ལོག་སྟེ། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་གྱི་བློ་ཤུགས་དྲག་དང། ཉིན་མཚན་ཐམས་ཅད་དུ་ཡོད་ན་ཐར་པ་དོན་གཉེར་གྱི་བློ་དེ་དཔེ་ཤུགས་དྲག་པོ་ཅིག་སྐྱེས་བྱས་ནས། ག་དུས་པས་འཁོར་བ་ལས་ཐར་རོ་སྤྱིར་ན་འཁོར་བ་ཟེར་མཁན་དེ་དག་འདས་པ་ཡིན་ན་སྡུག་བསྔལ་འབའ་ཞིག་མ་གཏོགས་བདེ་བ་ཟེར་རྒྱུ་ཅིག་མི་འདུག། གནས་གང་དུ་གནས་ཀྱང་སྡུག་བསྔལ་གྱི་གནས། ལོངས་སྤྱོད་ཇི་ཙམ་ལ་ལོངས་སྤྱོད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད། གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོགས།

དེ་མཐོང་པ་ལ་བརྟེན་ནས་ནི་དེ་དག་ཐམས་ཅད་རང་གི་མ་རེད་རང་ལ་དྲིན་ཆེ་བ་རེད། ཚང་མ་ཐམས་ཅད་རང་ལ་ནི་དྲིན་ཆེན་བྱས་པའི་མ་རྒན་ཤ་སྟག་རེད་བསམ་ས་རམ་གྱིས་དྲན་བྱས་ནས་དེ་ལ་ཤུགས་དྲག་པོའི་སྙིང་རྗེ་ཆེན་པོ། དང་པོ་ངེས་འབྱུང་བསྐྱེད་ནི་སྙིང་རྗེ་ཆེན་པོ་བསྐྱེད། སྙིང་རྗེ་ཆེན་པོ་ཡིས་དྲངས་པས་ནི་བྱང་ཆུབ་ཀྱི་སེམས་བསྐྱེད་ནས། དེ་དག་ལ་ཤས་མི་བཟོད་པའི་སྙིང་རྗེ་ཆེན་པོས་ཡིད་རང་དབང་མེད་པར་བསྐྱོད་ཅིང། བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཆེས་ཆེར་འཕེལ་ཏེ། རྒྱལ་སྲས་ཀྱི་སྤྱོད་པ་མཐའ་དག་ལ་སློབ་ཅིང་ཡིན་ཟེར། རང་ངོས་ནས་སེམས་ཅན་རེ་རེའི་ཆེད་དུ་ཡང་བསྐལ་པ་མུ་མེད་པའི་བར་དུ་དམྱལ་བར་གནས་དགོས་ཀྱང་ཞུམ་པ་མེད་ཅིང་བརྩོན་པ་མི་འདོར་བའི་སྙིང་སྟོབས་ཡོད་ཀྱང་སེམས་ཅན་གྱི་ངོས་ནས་བསམས་པ་ན་སྐད་ཅིག་རེ་རེས་ཀྱང་འཚང་རྒྱ་བ་ལ་ཤིན་ཏུ་རིངས་ནས། ངས་དེ་ནས་མ་གྱུར་སེམས་ཅན་ཐམས་ཅད་འཁོར་བའི་བཙོན་ར་ལས་གྲོལ་ཕྱིར་མྱུར་བ་མྱུར་བར་སངས་རྒྱ་བའི་ཐབས་དམ་པ་བླ་མེད་རྡོ་རྗེ་ཐེག་པ་ལ་འཇུག་པར་བྱའོ་ཟེར། ཨོ་དེས་བླ་མེད་རྡོ་རྗེ་ཐེག་པ་ལ་འཇུག་ཟེར་ཏེ་གསུངས་པ་དེ་ལྟ་བུ་ཅིག་གོ་དགོས་རེད། ང་ཚོ་སོ་སོ་ཡི་སྡུག་བསྔལ་དེ་ཡུན་རིང་པོ་བསྡད་ན་བསྡད་ཐུབ་ཡ་མི་འདུག་དེ་ཡིན་ཙང་ང་སངས་རྒྱས་ཀྱི་གོ་འཕང་མགྱོགས་པོ་ཐོབ་ཀྱི་ཡིན་བསམ་སོ་རམ་དྲན་པ་ཡིན་ན་དེ་སངས་རྒྱས་ཀྱི་གོ་འཕང་ལས་རིང་འགྲོ་མ་གཏོགས་ད་ཉེ་རུ་འགྲོ་གི་མ་རེད། སངས་རྒྱས་ཀྱི་གོ་འཕང་ལ་ཉེ་ས་དེ་ག་འདྲ་དགོས་པ་རེད་ཟེར་ན་སེམས་ཅན་གྱི་དོན་དུ་ཤུགས་དྲག་པོ་ཅིག་བསམ་བྱས་ནས་རང་གི་ངོས་ནས་བྱེད་ཀྱི་ཡིན་ན་བསྐལ་པ་རྒྱ་མཚོ་ཟད་ཟད་ཀྱི་བར་དུ་སེམས་ཅན་གྱི་དོན་དུ་དམྱལ་བ་ན་བསྡད་ཀྱི་ཡིན་ན་ང་བཟོད་ཡས་འདུག། བརྩོན་འགྲུས་བརྩམ་ཐུབ་པ། ཡིན་ནའི་སེམས་ཅན་གྱི་ངོས་ནས་བྱེད་ཀྱི་ཡིན་ན། མྱུར་བ་ཉིད་དུ་སངས་རྒྱས་ཀྱི་གོ་འཕང་མ་ཐོབ་ན། སེམས་ཅན་སྡུག་བསྔལ་མྱོང་བ་དེ་ལ་བརྩོན་ནས་བཟོད་ཡས་ཁྱོན་ནས་མི་འདུག་བསམ་སོ་ནམ་བྱས་ཀྱི། རང་ངོས་ནས་བྱེད་ཀྱི་ཡིན་ན་ཡུན་རིང་པོ་ག་ཚད་བསྡད་ཀྱི་ཡིན་ན་སེམས་ཅན་གྱི་དོན་དུ་དཀའ་བ་སྤྱད་ཐུབ་བྱས། གཞན་ངོས་ནས་བསམ་བློ་གཏོང་དུས་མྱུར་བ་ཉིད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཕྱིར་དུ་སྔགས་སོ། བླ་མེད་ལ་འཇུག་གི་ཡིན་བསམ་སོ་རམ་བྱས་དེ་འདྲ་ཞིག་བསམ་བློ་མ་གཏོང་ན་ད་ནི་སྔགས་ལ་འཇུག་ཟེར་ཏེ་ང་རང་མྱུར་དུ་མྱུར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་རེད་བསམ་སོ་རམ་སྔགས་ལ་འཇུག་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ལས་རིང་རུ་ཕྱིན་པ་རེད་དམ། རིང་རུ་རིང་རུ་ཕྱིན་པ་རེད། ཨ་ཏོ་ཁྱོད་ཀྱིས་ནི། འཇུག་དགོས་རེད། བླ་མེད་ཀྱི་ཐེག་པ་ལ་འཇུག་པའི་སྒོ་ནི་དབང་རྣམ་པར་དག་པ་ཡིན་པས། ད་སྔགས་ལ་འཇུག་པ་ལ་སྔགས་ག་རེ་ལ་འཇུག་པ་ཡིན་ནའི་དེ་དང་དབང་ཐོབ་པ་དེ་སྔོན་དུ་འགྲོ་དགོས་རེད། དབང་མ་ཐོབ་ན་སྔགས་ཟེར་གྱི་དེ་དཔེ་ཆ་ཡང་བལྟ་ཆོག་པོ་མ་རེད། སྔགས་ཀྱི་དཔེ་ཆ་སྒོ་དེ་བཞིན་དུ་འདོང་བ་དབང་མ་ཐོབ་པར་བལྟ་བར་མི་བྱའོ་ཟེར་དེ་འདྲ་འདོང་བ་རེད། དེ་ཡིན་ཙང་དབང་མ་ཐོབ་ན་སྔགས་ཟེར་གྱི་དེ་ཨེ་ལས། ཉམས་སུ་བླང་རྒྱུ་ལྟ་ཕར་བཞག་ནས་དཔེ་ཆ་ཙམ་ལ་ཀློག་ཆོག་པོ་མ་རེད་ཡིན་གཅིག་མིན་གཅིག་དབང་དེ་ཐོབ་དགོས་པ་རེད།

ཉིན་གཅིག་འཇིགས་སར་འགྲོ་བའི་སྐྱེལ་མ་ལ་ཡང་བློ་གཏད་ཐུབ་མི་ཐུབ་ལེགས་པར་བརྟག་དགོས་ན་སྲིད་ཞིའི་འཇིགས་པ་མཐའ་དག་ལས་གྲོལ་ཏེ་སངས་རྒྱས་ཀྱི་སར་ཁྲིད་པའི་བླ་མ་ནི་གང་བྱུང་གིས་མི་ཆོག་པར་བརྟག་ཅི་མི་སྲིད། ཉི་མ་གཅིག་ཡས་ནས་ང་རང་ཚོ་རྐུན་མ་ཇག་པ་དང་གཅན་གཟན་འཇིགས་པ་ཡོད་ས་དེ་འདྲའི་སར་འགྲོ་དགོས་བྱུང་སོང་ན་རང་རོགས་པ་དེ་ནི་ཡིད་རྟོན་ཐུབ་པ་ཅིག་དགོས་རེད་བ། དེ་དགོས་ཀྱི་ཡོད་ན་ད་ལྟ་དེ་སྲིད་ཞིའི་འཇིགས་པ་མཐའ་དག་ལས་གྲོལ་བྱས་ནས་སངས་རྒྱས་ཀྱི་སར་འགྲོ་བ་ལ་ད་ག་སེ་འགྲིག་གི་མ་རེད་དེ་ལ་བརྟག་དཔྱད་མང་པོ་བྱེད་དགོས་རེད་ཟེར་བླ་མ་དེ་ལ། དེས་ན་རྒྱ་མཚོ་ཆེན་པོ་ན། ཐབས་ལ་མཁས་པ། ལམ་རྒྱུས་ཡོད་པ་སྙིང་སྟོབས་དང་ལྡན་པ། བློ་གཏད་ཐུབ་པ་ཞིག་ལ་བསྟེན་དགོས་པ་ལྟར་སོང་ཕྱིས་རྒྱུད་སྡེ་རྒྱ་མཚོའི་ཞོལ་ནས་གསོང་སྦྱོང་ཡིད་བཞིན་གྱི་ནོམ་པ་ལེགས་པར་བསྐྱེད་པ་ལ་རྡོ་རྗེ་ལྷོ་བལ་གྱིས། རྒྱལ་ལོ་ཀྱི་རྒྱུད་མང་ཉམས་པ། སྔགས་ཀྱི་ལོངས་རྒྱུད་ཡོད་པ། མན་ངག་དང་ལྡན་པ་རང་ལ་ཐུགས་རྗེ་ཆེ་བ། ནོམ་པ་བཀོད་དུ་མི་ལུས་བའི་བློ་གཏད་ཐོབ་པ་ཞིག་དགོས་སོ། འོ་དེ་བླ་མ་དེ་དེ་ལྟ་བུ་ཞིག་དགོས་རེད་ཟེར་རྡོ་རྗེ་ལྷོ་བལ། རྒྱལ་ལོ་ཀྱི་རྒྱུད་མང་ཉམས་པ་གསན་ཏེ། གཅིག་ནས་གཅིག་ཏུ་གྱུར་ནས་རྒྱལ་བ་རྡོ་རྗེ་ཆོས་ལ་ཐོགས་ཐོགས་ཀྱི་བར་དུ། རྒྱལ་ལོ་མང་ཉམས་པ་གྱིས། དག་དང་མི་ལྡན་པའི་ཆ་དབང་དང་དེ་ཚོའི་བརྒྱུད་པ་མེད་པའི་ཆ་དབང་བསྐུར་བྱ་འདི་མ་རེད་པ་བརྒྱུད་པ་ཡོད་པ་གཅིག་དགོས་ཀྱི་རེད། བླ་མའི་བྱིན་རླབས་མ་ཉམས་པ་གཅིག། སྔགས་ཀྱི་ལམ་རྒྱུས་ཡོད་པ་ཟེར་ད་སྔགས་ཀྱི་ལམ་དེ་ནས་ནི། སྔགས་ཀྱི་ལམ་རིམ་པ་ལྔ་ལ་སོགས་པ་སོགས་བརྒྱུད་ཡོད་པ་གཅིག། མན་ངག་དང་ལྡན་པ་བླ་མའི་མན་ངག་ཡོད་པ། རང་ལས་དེ་ནས་ཐུགས་རྗེ་ཆེ་བ། རྣམ་པ་ཀུན་ཏུ་མི་སླུ་བ། མགོ་སྐོར་མ་གཏོང་མཁན་དེ་འདྲ་གཅིག་དགོས་རེད། མགོ་སྐོར་གཏོང་མཁན་གཅིག་དང་འཕྲད་པ་ཡིན་ན་སོ་སོ་ཡང་ལམ་ཀ་ནོར་ས་ཅིག་ལ་སླེབས་ཀྱི་རེད་བ། མགོ་སྐོར་བཏང་བྱས་ནས་ཚེ་འདི་ཡི་རྙེད་བཀུར་སྙན་གྲགས་ལ་སོགས་པ་དེ་ཚོར་བལྟས་བྱས་ནས་དབང་བསྐུར་མཁན། རྒྱུད་བཤད་མཁན། ཨ་དེ་འདྲ་ཅིག་ལ་བལྟས་པ་ཡིན་ན་ཕན་ཐོགས་ཡོང་རྒྱུ་ཕར་བཞག་དེ་ཡི་ཚབ་དེ་ནི་དམྱལ་བ་ནང་མར་འཁྲིད་འགྲོ་གི་རེད་བ། ད་རྣམ་པ་ཐམས་ཅད་དུ་རང་ལ་ནི་མི་སླུ་བ་གཅིག་དགོས་ཀྱི་རེད་ཟེར། དེ་ལྟ་བུའི་བླ་མ་ཞིག་རྙེད་པ་ན་སྔར་ལམ་ཐུན་མོང་བའི་སྐབས་ལས་ཀྱང་ལྷག་པའི་བཤེས་གཉེན་བསྟེན་ཚུལ་བྱས་ཏེ་དབང་གི་དོན་དུ་གསོལ་བ་བཏབ། རྡོ་རྗེ་སློབ་དཔོན་གྱིས་ཀྱང་སློབ་མ་དེ་ཡི་སྣོད་རུང་སྣོད་དུ་རུང་མི་རུང་ལེགས་པར་བརྟགས་ནས་སྣོད་དུ་རུང་བར་རྟོགས་ནས་རྗེས་སུ་བཟུང། སློབ་དཔོན་དང་སློབ་མ་གཉིས་པོ་དེས་སློབ་མ་གྱིས་གསོལ་བ་བཏབ། གསོལ་བ་བཏབ་པ་ལ་བརྟེན་ནས་སློབ་དཔོན་དེས་ལྟ་ཅི་བྱེད། བརྟག་དཔྱད་མ་བྱེད་པར་ལམ་སང་དབང་བསྐུར་བ་དང། རྒྱུད་བཤད་པ་སོགས་ཆོག་གི་མ་རེད། བརྟག་དཔྱད་བྱས་ནས་སྣོད་རུང་ཡིན་དུས་ད་ནི། དབང་བསྐུར་ཆོག་གི་རེད་སྣོད་དུ་མི་རུང་བ་ཡིན་ན་དབང་བསྐུར་ཆོག་གི་མ་རེད། རྟོགས་ནས་རྗེས་སུ། དེ་ནས་བླ་མ། ཐོག་མ་བླ་མ་ལྔ་བཅུ་པའི་གདམས་ངག་བརྗོད་ཟེར། ཐོག་མ་དབང་མ་བསྐུར་གོང་ནས་ནི་བླ་མ་ལྔ་བཅུ་པ་ཟེར། བླ་མ་ལྔ་བཅུ་པ་ཟེར་ཡིན་དུས་གདམས་ངག་དེ་བརྗོད་དགོས་ཀྱི་རེད། བླ་མ་ལྔ་བཅུ་པའི་གདམས་ངག་ཟེར་ཡིན་དུས་བླ་མ་བསྟེན་ཚུལ་དེ་ང་རང་ཚོ་བྱང་ཆུབ་ལམ་གྱི་རིམ་པ་ལས་བཤད་པ་དེ་ལས་ལྷག་ཟེར་གྱི་མེད། བླ་མ་བསྟེན་དགོས། བླ་མ་དང་རྡོ་རྗེ་འཆང་གཉིས་ངོ་བོ་གཅིག་ཏུ་བལྟ་དགོས། སློབ་དཔོན་དང་ནི་རྡོ་རྗེ་འཛིན་ཐ་དད་པར་ནི་མི་བརྟག་གོ་ཟེར་ཡོད་རེད་བ། བླ་མ་ལྔ་བཅུ་པ་ལས་འོས་དུས་བླ་མ་ལྔ་བཅུ་པའི་གདམས་ངག་དེ་བརྗོད་དགོས་རེད་ཟེར།

མང་པོ་ཡོད་མ་རེད་བླ་མ་ལྔ་བཅུ་པ་དེ་ཤོག་གུ་ཐུང་ཐུང་དེ་འདྲ་ཅིག་ཤོག་གུ་གསུམ་ཡོང་གི་མ་རེད་ཡོད་མ་རེད་དེ་བློ་ལ་འཛིན་དགོས་ཀྱི་རེད་བློ་ལ་བཟུང་ཟེར་དུས་པ་དེ་ཚིག་བཟུང་ཞིང་དོན་ལ་བསམས་ཏེ། དེ་ནས་བཤད་པའི་བཤེས་གཉེན་བསྟེན་ཚུལ་ལ་འབད། དེ་ནས་དབང་བསྐུར་ཏེ་དེ་ཡང་དབང་བསྐུར་བ་ལ་ཐོག་མར་དཀྱིལ་འཁོར་དུ་འཇུག་པ་དང་བྱང་སེམས་གྱི་སྡོམ་པ་དང་རིགས་ལྔ་ཡི་དམ་ཚིག་རྣམས་ཁས་ལེན་དགོས་ཤིང་ཟེར། འོ་དེ་ཚོ་དྲངས་ཏེ་སྔོན་ལ་འགྲོ་དགོས་རེད། དཀྱིལ་འཁོར་དུ་འཇུག་པ་བྱས།

རང་གི་སྲོག་ལ་ཐུག་ན་ཨ་ནི་དེ་དང་མི་འབྲལ་བ་གཅིག་དགོས་ཀྱི་རེད་ཟེར་དེ་ཡིན་པར་ཐལ། རྒྱུད་སྡེ་ཐོས་བསམ་གྱིས་ཤེས་ཏེ་ལམ་རིམ་གཉིས་ཀྱི་གནད་རྣམས་འཚོལ་དགོས་སོ་ཟེར་དེ་ནས་གཞི་ནས་ལམ་རིམ་པ་གཉིས་ཟེར་དུས་བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་གནད་ག་འདྲ་ག་འདྲ་ཡིན་པ་ཐུན་མོང་མ་ཡིན་པའི་མན་ངག་ག་རེ་ག་རེ་ཡོད་པ།

བླ་མའི་མན་ངག་ལ་མ་བསྟེན་ན་རིན་པོ་ཆེ་ལྟ་བུ་གདུལ་བྱ་ཀྱང། གདུལ་བྱ་ཡིས་ཀྱང་རྩ་རྒྱུད་ཀྱི་སྟེང་ནས་ལམ་གྱི་གནད་རྣམས་མི་རྙེད་ན་ཟེར། ད་ཡོད་ས་དེ་ནི་རྩ་རྒྱུད་ལ་ཡོད་རེད་དེ་ང་རང་ཚོ་བླ་མའི་མན་ངག་ལ་མ་བསྟེན་ན་རྩ་རྒྱུད་ཁོ་རང་ཀློག་པ་ཡིན་ན་ག་གེ་ཤེས་ཀྱི་མ་རེད་ཟེར། ཁོ་ག་རེ་ཟེར་ན་མཐའ་དྲུག་དང་ཚུལ་བཞིས་རྒྱས་བཏབ་ནས་བཞག་བཞག་ཡོད་རེད་ཟེར། མཐའ་དྲུག་ཟེར་མཁན་དེ་དང་ཚུལ་བཞི་ཟེར་མཁན་དེ་དེ་འདྲ་རྒྱས་བཏབ་ནས་བཞག་བཞག་ཡོད་ཟེར་ད་ནི་རྩ་རྒྱུད་ལ་བརྟེན་ནས་རྒྱུད་ཀྱི་དགོངས་པ་ཟེར་མཁན་དེ་རྩ་བ་ནས་རྙེད་ཐུབ་ཀྱི་མ་རེད་ཟེར།

བཤད་རྒྱུད་ལ་བརྟེན་ནས་རྩ་རྒྱུད་འཆད་ཤེས་པའི་སྙན་རྒྱུད་ཀྱི་མན་ངག་ལ་བརྟེན་དགོས་སོ། དེས་ན་སྙན་རྒྱུད་ཀྱི་མན་ངག་ཁྱད་པར་ཅན་ཞིག་ཡིན་ན་ནི་མན་ངག་དེ་ལ་སྦྱངས་པས་རྒྱལ་བས་གསུངས་པའི་མདོ་རྒྱུད་དང། དེ་ཡི་དགོངས་འགྲེལ་ཤིང་རྟ་ཆེན་པོ་ཡི་གཞུང་རྣམས་ལ་ངེས་པ་ལྷག་པར་དུ་སྐྱེད་ནུས་པ་ཞིག་དགོས་ཀྱི་ཡིན། འོ་དེ་བླ་མའི་མན་ངག་ལ་བརྟེན་དགོས་ཀྱི་རེད་སྙན་རྒྱུད་ཀྱི་མན་ངག་ལ་བརྟེན་དགོས་ཀྱི་རེད། ད་སྙན་རྒྱུད་ཀྱི་མན་ངག་དེ་སྙན་རྒྱུད་མན་ངག་ཁྱད་པར་ཅན་ཡིན་དང་མིན་ཡིན་ཟེར་དེ་ག་རེ་བལྟ་དགོས་ཟེར་ན་མན་ངག་དེ་ལ་ག་ཟེར་སྦྱངས་པ་སངས་རྒྱས་སངས་རྒྱས་ཀྱིས་གསུངས་པའི་མདོ་དང། རྒྱུད་སྡེ་ལ་སོགས་པ་སོ་སོའི་དགོངས་པ་དེ་ལོན་ཐུབ་པ། དེ་དང་མཐུན་དུ་མཐུན་དུ་འགྲོ་མཁན་དེ་ནི་མན་ངག་ཁྱད་པར་ཅན་ཅིག་རེད། དེ་དག་དང་མ་མཐུན་མཁན་ཤིང་རྟ་ཆེན་པོའི་གཞུང་དང་མ་མཐུན་མཁན་དེ་འདྲའི་མན་ངག་ཡིན་ན་མན་ངག་དེ་དོར་རྒྱུ་རེད་མ་གཏོགས་དེ་གཡུགས་བཞག་དགོས་རེད་མ་གཏོགས་མན་ངག་དེ་ཉམས་སུ་བླང་རྒྱུ་ཡོད་མ་རེད། ཤིང་རྟ་ཆེན་པོའི་གཞུང་ཡིན་ན་དུས་ནམ་ཡང་དོར་དུ་མི་རུང་ཟེར་རྗེ་བཙུན་འཇམ་དཔལ་གྱིས་གསུངས་པ་རེད་པ། དེས་ན་སྙན་བརྒྱུད་ཀྱི་མན་ངག་ཁྱད་པར་ཅན་ཞིག་ཡིན་ན་ནི་མན་ངག་དེ་ལ་སྦྱངས་པས་རྒྱལ་བས་གསུངས་པའི་མདོ་རྒྱུད་དང་དེའི་དགོངས་འགྲེལ་ཤིང་རྟ་ཆེན་པོའི་གཞུང་རྣམས་ལ་ངེས་པ་ལྷག་པར་དུ་སྐྱེད་ནུས་པ་ཞིག་དགོས་ཀྱི་ཡིན། དེ་ལྟར་མིན་པར་རྒྱལ་བའི་བཀའ་དང་ཤིང་རྟ་ཆེན་པོའི་གཞུང་རྣམས་ལ་མེད་པའི་མན་ངག་ཟུར་པ་ཞིག་བླ་མའི་ངག་རྒྱུན་ལ་ཡོད་པར་གོ་ཞིང། བཀའ་དགོངས་འགྲེལ་དང་བཅས་པ་དང་མི་མཐུན་ཡང། མན་ངག་དེ་ཉིད་མཆོག་གོ་སྙམ་དུ་བཟུང་ན་ནི་རང་ཉིད་ལམ་བཟང་པོ་ལ་སྒྲུབ་མི་ནུས་པར་མ་ཟད།

དེ་དག་ཏུ་སྦས་ནས་མ་བཤད་པའི་གདམས་ངག་ཟུར་དུ་ཟབ་མོ་ཞིག་ཡོད་དོ་སྙམ་དུ་འཛིན་པ་ནི་ཆོས་ཀྱི་མཐར་ཐུག་པ་རྣམས་ལ་ཞེ་རྩིས་མེད་ཅིང་སྔགས་ཀྱི་གཞུང་ཆེ་བ་རྣམས་ལ་གུས་པ་ཆེན་པོ་སྐྱེ་བ་དང་དེ་དག་གདམས་ངག་ཏུ་འཆར་བའི་གེགས་བྱས་ནས་དེ་རྣམས་མྱུར་དུ་ནུབ་པའི་རྐྱེན་ཆེན་པོ་ཡིན་པས་དུག་བཞིན་དུ་སྤང་བར་བྱ་ལ། འོ་དེ་རྗེ་བདག་ཉིད་ཆེན་པོས་དེ་གསུངས་པ་རེད། རྒྱུད་སྡེ་དང་དེའི་དགོངས་འགྲེལ།

རྒྱུད་ལ་གོ་བ་བདེ་བླག་ཏུ་སྐྱེད་པའི་ཐབས་ལ་ཟེར་བས་ཞལ་ལས་ཤེས་ལ་ཡང་དེ་དག་ཏུ་གོ་བར་བྱ་ཡི། རྒྱུད་རྣམས་སུ་འབྲི་བར་ཕངས་ནས་དེ་དག་ཏུ་མ་བཀོད་པར་རྣ་ཁུང་དུ་རིམ་པ་བཞིན་དུ་བརྒྱུད་པ་ལ་མི་བཟུང་ངོ། འོ་མན་ངག་ཟེར་མཁན་དེ་དེ་འདྲ་བྱས་ནས་བཟུང་དགོས་ཡིན་པ་རེད། དེས་ན། མན་ངག་མཆོག་ཏུ་གྱུར་པ་ཙམ་གྱིས་དེ་རིང་དུ་སྦྱངས་ནས་རྒྱུད་སྡེ་སོགས་ཚད་ལྡན་གྱི་གཞུང་ལ་བལྟས་པ་ན། རྒྱུད་དུ་མ་ཞིག་ལ་ངེས་པ་སྟེར་བ་དགོས་ཀྱི། གདམས་ངག་ཁྱེར་ནས་རྒྱུད་དོན་ལ་དཔྱད་པ་ན་ངེས་པ་ཅི་ཡང་སྟེར་མི་ནུས་པར་སྣང་ན། བློ་སྐྱོན་དང་དོན་སྐྱོན་གང་རུང་ཞིག་བྱུང་བའི་རྟགས་སོ། སྔགས་དང་མཚན་ཉིད་གང་གི་ལུགས་ལ་ཡང། རྟ་རྒྱུག་པའི་སྔོན་དུ་གང་དུ་རྒྱུག་པའི་རྒྱུག་ས་སྟོན་པ་བཞིན་དུ་དང་པོ་ཐོས་བསམ་གྱིས་གང་ཉམས་སུ་ལེན་རྒྱུ་རྣམས་ཤེས་པར་བྱས་ནས། དེ་ནས་དེ་ལྟར་གཏན་ལ་ཕབ་པའི་དོན་ཉམས་སུ་ལེན་པ་ཡིན་ཀྱང། གཉིས་ནི་སྒྲུབ་པར་བྱེད་འདོད་པའི་སྔགས་ཀྱི་གཞུང་ཆེ་བ་རྣམས་ལ་སྦྱངས་ན་བཞད་གད་ཀྱི་གནས་སུ་བལྟ་ཞིང་རྒྱུད་སྡེ་ལ་མང་དུ་འབྱོངས་པ་དང་མ་འབྱོངས་པ་གཉིས་ལ་ཉམས་ལེན་ལ་མང་ཉུང་ཅི་ཡང་མི་འོང་བའི་མི་འོང་བའི་དུས་སུ་སྣང་བས་ཐར་པ་འདོད་པ་དག་གིས་བློ་ཞིབ་མོས་ལེགས་པར་བརྟགས་ནས་བརྟག་པར་བྱོས་ཤིག། ཅེས་གསུངས། དེ་རྗེ་བདག་ཉིད་ཆེན་པོའི་གསུང་ཡིན་པ་རེད། དེ་འདྲ་ཡིན་ཙང་ང་རང་ཚོ་མན་ངག་ལས་སྦྱངས་ཟེར་ཏེ། བླ་མ་མཆོད་པ་རིན་པོ་ཆེའི་མན་ངག་ཟེར་ཏེ་སྙན་ནས་སྙན་དུ་བརྒྱུད་པའི་མན་ངག་ཟེར་བ། བླ་མ་མཆོད་པ་ལ་ག་ཟེར་སྦྱང་བ་དང་བཅས་ནས། རྒྱུད་དང། མདོ་སྡེ་ལ་སོགས་པ་སོགས་སངས་རྒྱས་གསུངས་དེ་ལ་ཡིད་ཆེས་ཆེར་འགྲོ་བ་དང། དེ་ལ་རྩ་ཆེར་ཆེར་འགྲོ་བའི་དེ་རྒྱུད་དུ་ཡོད། དེ་འདྲ་མ་ཡིན་པར་མན་ངག་ལས་སྦྱངས་ཏེ་གོ་ལའི་སངས་རྒྱས་ཀྱི་བཀའ་དེ་ཚོ་དག་ཕྱིའི་དགོས་ཆེད་གཅོད་པ་ཙམ་རེད། ནང་ཉམས་སུ་ལེན་ཡག་དེ་བླ་མའི་སྙན་ནས་སྙན་དུ་བརྒྱུད་པའི་སྙན་ཁུང་ནས་བཤད་ཡག་གི་མན་ངག་དེ་རེད། དེ་འདྲ་བཤད་པ་ཡིན་ན་ནི་རྒྱུད་སྡེ་དང་མདོ་སྡེ་རྣམས་ལ་དགོས་པ་ཆེན་པོ་ཅི་ཡོད་ཀྱི་རྗེས་སུ་རྒྱུད་འགྲོ་གི་རེད་པ། དེ་འདྲ་ཡིན་ཙང། མན་ངག་མཐར་ཐུག་པ་དེ་ནི་སངས་རྒྱས་རང་གིས་གསུངས་པ་དེ་ག་ཡིན་དགོས་པ་མ་གཏོགས་དེ་ལས་ལོགས་སུ་སངས་རྒྱས་གསུང་དང་འགལ་དེ་གི་དེ་ནི་ཨ་ནེ་མན་ངག་མཐར་ཐུག་མ་རེད་ཟེར་དེ་དུག་བཞིན་དུ་སྤོངས་ཟེར་གསུངས་འདུག་བ། ཡང་བོད་ཀྱི་སྒོམ་ཆེན་རྣམས་ལ་ཐུགས་བརྩེ་བའི་དབང་གིས་སྒོམ་བྱེད་པ་ལ་ལམ་མ་ནོར་བ་ཞིག་ཚུད་དགོས་ཞེས། སྙན་བསྐུལ་མཛད་པའི་དྲི་བ་ལྷག་བསམ་རབ་དཀར་དུ་གདམས་ངག་ཏུ་གྲགས་པ། གདམས་ངག་ཏུ་གྲགས་པ་རྒྱལ་བའི་བཀའ་དང་མི་མཐུན་པ་རྣམས་ལ་ཇི་ལྟར་ཡིན་དྲི་བ་མཛད་པ་ན་དེའི་དྲིས་ལན་བློ་བཟང་བཞད་པའི་སྒྲ་དབྱངས་ལས། རྒྱལ་བའི་གསུང་རབ་མཐའ་དག་དང་དགོངས་འགྲེལ་མཁས་གྲུབ་གཞུང་ལུགས་དོན། འདོར་བ་བདག་ཅག་རྨི་ལམ་དུ་མི་འདོད་ཕྱིར་ན་མན་ངག་ཏུ་གྲགས་པ་རྣམས་ཀྱང་གསུང་རབ་དང་མཐུན་ན་ལེན་གྱི་མི་མཐུན་ཚུལ། དོར་བས་གདམས་ངག་རྣམས་ལ་བབས། ཞེས་གོང་གསུངས་པ་ལྟར་རོ། དེས་ན་བཤད་རྒྱུད་ལ་བརྟེན་ནས་རྩ་རྒྱུད་ཀྱི་དོན་དེ་ལ་དོན་གཉིས་པའི་མན་ངག་མཐར་ཐུག་པ་ནི་མགོན་པོ་ཀླུ་སྒྲུབ་ཀྱིས་བསྐྱེད་རིམ་སྟོན་པ་ལ་མདོར་བྱས་དང་མདོ་བསྲེ། རྫོགས་རིམ་སྟོན་པ་ལ་རིམ་ལྔའི་གཞུང་བརྩམས་པ་དེའོ་ཟེར་ནས། དཔེར་ན་གསང་བ་འདུས་པ་ལྟ་བུ་བྱེད་ཀྱི་ཡིན་ན་གསང་བ་འདུས་པ་གི་མན་ངག་མཐར་ཐུག་པ་དེ་རྩ་རྒྱུད་རེད་པ། རྩ་རྒྱུད་དགོངས་པ་འགྲེལ་བ་དེ་བཤད་རྒྱུད་རེད་པ། དེ་ཡང་དེ་ནི་མགོན་པོ་ཀླུ་སྒྲུབ་ཀྱི་མན་ངག་དེ། བསྐྱེད་རིམ་སྟོན་པ་དེ་མདོར་བྱས་དང་མདོ་བསྲེ་ཟེར་གཉིས་བཅས།

སྔགས་རིམ་ཆེན་མོ་དང་རིམ་ལྔ་གསལ་སྒྲོན་ཟེར་མཁན་དང་སྔགས་ཀྱི་གཞུང་ཡིན་ནི་རྩ་ཆེ་ཤོས་ཆེ་ཤོས་དེ་འོ་དེ་ཡིན་པ་རེད། སྔགས་བླ་མེད་ཀྱི་ལམ་ལ་སྙིང་ནས་སྒྲུབ་པ་བྱེད་འདོད་པ་རྣམས་ཀྱིས་ནི་དེ་ལྟ་བུ་མི་མངའ། དེ་ལྟ་བུའི་མན་ངག་གི་ཡིག་ཆ་རྣམས་ལ་བལྟ་དགོས་ཏེ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ངེས་པར་ལེན་འདོད་ན་ལམ་རྒྱུས་ཅན་གྱི་དེད་དཔོན་ལ་བརྟེན་ནས་རྒྱ་མཚོ་ཆེན་པོར་འཇུག་དགོས་པ་བཞིན་དུ། ཟབ་ལམ་རིམ་གཉིས་ཀྱི་ནོར་བུ་ངེས་པར་འཚོལ་བར་འདོད་ན་རྒྱུད་སྡེ་ལ་མཁས་པའི་བླ་མ་དམ་པ་ལ་བསྟེན་ནས་གསང་ཆེན་རྒྱུད་སྡེ་རྒྱ་མཚོར་ཐོས་བསམ་གྱིས་ཞུགས་ནས་འཚོལ་དགོས་སོ་ཞེས་གདམས་ངག་དེ་གསུངས་ཏེ། དེ་ནས་རྡོ་རྗེ་འཛིན་པའི་དེད་དཔོན་གྱི་དྲིན་ལས་རྒྱུད་སྡེ་རྒྱ་མཚོའི་འཇིང་བརྒལ་ཏེ་ཟེར། དེ་ནས་ཟེར་ཚེ་ག་རེ་ཟེར་ན་གོང་དུ་བཤད་པ། ལམ་ཐུན་མོང་རྒྱུད་ནས་ཞི་ལྷག་ཟུང་འབྲེལ་བྱེད་པ་དེ་རང་གི་རྒྱུད་ལ་སྐྱེས་ཚར་ཟིན་ན་ཟེར། རང་གི་རྒྱུད་ལ་སྐྱེས་ཚར་ཟིན་ན་ཟེར་ང་ཚོ་ཡོན་ཏན་གཞིར་གྱུར་མའི་ནང་ཐུན་མོང་ལམ་སྦྱངས་སྣོད་དུ་གྱུར་པ་ན་ཟེར་ལབ་པ། ཐུན་མོང་ལམ་སྦྱངས་སྣོད་དུ་གྱུར་པ་ན་ཟེར་ཐུན་མོང་ལམ་སྦྱངས་ནས་སྣོད་དུ་གྱུར་པ་དེ་ཡི་ཚེ་ན་དེ་ནས་གཞི་ནས་སྔགས་ལ་འཇུག་དགོས་རེད། ད་ལྟ་དེ་ཡང་དེ་ནས་རྡོ་རྗེ་འཛིན་པའི་ཟེར། ག་པར་ནས་བཟུང་སྟེ་ཟེར་གྱི་འདུག་ན། ད་ནས་བཤེས་གཉེན་བསྟེན་ཚུལ་ནས་བཟུང་སྟེ་ཞི་ལྷག་གི་བར་དུ་སྦྱངས་ནས། རྩོལ་བཅས་རྩོལ་མེད་ཀྱི་མྱོང་བ་ལག་སོ་བར་དུ་ཚུལ་ལྡན་སོང་ན་རབ། དེ་མ་ལྕོགས་ན་ཡང་ནི་ཉམས་འོག་ཏུ་ཚུད་པ་ངེས་པར་དུ་དགོས་དགོས་རེད། དེ་ནས་བཞེས་ནས་ནི། སྔགས་ལ་བྱུག་གོ་རེ་བྱས་ཏེ་དེ་ནས་རྡོ་རྗེ་བརྩིགས་པའི་དད་པས་བྱིན་བྱས། རྡོ་རྗེ་བརྩིགས་པ་བསྲིངས་ཏེ་རང་གི་རྡོ་རྗེ་སློབ་པའི་དབང་བསྐུར་གྱིས་བླ་མ་ཀྱི་ཚེ་དགུག་གོ་རེ་བྱས། ད་དེ་ལྟ་བུ་དེ་དད་པས་བྱས་ཏེ་རྒྱ་མཚོའི་ནང་དུ་གྱུར་བ་ལ་དད་པས་མཐའ་ལ་ཁེབས་པ་ཅིག་གོ་ཨེ་སི་ཙྪ། གསང་སྔགས་རྒྱུད་འགྲེལ་རྒྱ་མཚོ་ལ་སྦྱོར་བར་བྱེད་པ་ལ་ཡང་བླ་མ་དད་པས་དད་དང་བྲལ་བ་ཅིག་གུག་གོ་རེ་བྱས།

དེས་ན་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་གསུང་རྡོ་རྗེའི་ཚིག་དེ་དག་གི་གསུང་གི་ཟུར་རེ་རེས་ཀྱང་ལམ་གྱི་གནད་རྒྱ་ཆེན་པོ་དག་སྟོན་པ་དེ་ཡང། རྗེ་ཐམས་ཅད་མཁྱེན་པའི་སྙན་བརྒྱུད་ཀྱི་མན་ངག་གི་སྟེང་དུ་འབོགས་པའི་ཚུལ་དེ་དག་ལ། ཚུལ་དེ་དག་ལ། གོ་ཆ་གསུམ་པ་བརྟན་པོ་རྙེད་པར་བྱའོ་ཟེར་བཞིན་པ་རེད།

ར་ཚི་དེ་དང། ར་བྱམས་པ་ཡིན་ན་དང་ཚུལ་དུ་ནུབ་པ་ཁྱོད་ནི་འགལ་མ་བྱེད་པ་ཡིན་ན་ཚི་དེ་ཉིད་ལ་སོང་བྱེད་ཀྱི་ཁོ་བོ་ཐོབ་ཀྱི་རེད། དེ་ལས་དབང་པོ་འདྲེན་ཟེར་བྱེད་པ་ཡིན་ན་བར་དོ་ན་སོང་བྱེད་ཀྱི་རེད། ཐ་མ་ཐ་མ་བྱེད་ཀྱི་ཡིན་ན་ནི་སྤྱི་བ་བཅུ་དྲུག་ཚུན་ཆད་ལ་སོང་བྱེད་ཀྱི་རེད། ཐ་མ་ཡང་སྤྱི་བ་ཁ་ཤ་ལ་ཉེ་བར་མཚུངས་བྱ་བ་དང། ཚི་འདི་ལོ་རེ་གཉིས་བསྒོམ་པ་ཕྱི་མ་འགྱོང་ཡང། གོང་གསལ་དུ་སྡོམ་པ་ཚུལ་བཞིན་དུ་སོང་སྟེ་མ་སྙོམས་པར་བྱས་ན་སྤྱི་བ་བཅུ་དྲུག་ཚུལ་ལ་ངེས་པར་འཚང་རྒྱ་བར་སོང་སྟེ་ས་ར་ཧང། ཐོད་པའི་འགྲེལ་པ་དྲངས་པས། གསང་བའི་མཛོད་ཀྱི་རྒྱུད་ལས། དབང་བསྐུར་ཡང་དག་རྗེས་དེ་ན་སྤྱི་དང་སྤྱི་བ་དབང་བསྐུར་བཅུས། དེ་ཡི་སྤྱི་བ་དོད་ལ་ནི་མ་དགོངས་པ་ཡང་སྔོན་འགྲོ་ཐོག་སོ། གང་ལ་དགོངས་པ་དམ་འདས་ཤིང་གལ་ཏེ་དམ་ཚིག་ལྡོག་ལ་ནི། སྤྱི་དེ་ལས་དབང་སྐྱེས་མ་འགྲུབ། སྤྱི་བ་གཞན་དུ་སྔོན་འགྲོ་ཐོག་རེ་ཞིག་དམ་ཚིག་ཉམས་པ་ན་སྔོན་འགྲོ་ཐོག་པ་རྟགས་ཤོག་གིས་གསལ།

མ་བསྒོམས་གྱུར་ཀྱང་ལྟུང་མེད་ན་སྐྱེ་བ་བཅུ་དྲུག་དག་ན་འགྲུབ་ཞེས་གསུངས་ཤིང་ཟེར། ཨ་ནི་བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་གང་ཡང་མ་བསྒོམས་ན་ཡང་བླ་མའི་སྐུ་མདུན་དབང་ཞུས་དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་སྲུང་བྱས་ན་རྩ་ལྟུང་ཅི་ཡང་བྱུང་མ་བཅུག་བྱས་དཔའ་ཐོག་སུ་བསྡད་པ་ཡིན་ན་དེ་ནི་སྐྱེ་བ་བཅུ་དྲུག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་རེད་གསུངས་ཞེས་གསུངས་ཤིང་རྒྱུད་དང་གྲུབ་ཆེན་གྱི་གཞུང་མང་པོར་དེ་བཞིན་དུ་གསུངས་སོ། དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་མ་བསྲུངས་པ་ལ་ཡལ་བར་དོར་ན་ནི་དངོས་གྲུབ་མི་ཐོབ་པར་མ་ཟད་འདི་ཕྱི་ཀུན་ཏུ་ཕུང་བར་འགྱུར་ཏེ། རྩ་སྟོང་བཅུ་གཅིག་པ་ལས་གཞན་དུ་སྟོང་ཚིགས་ལས་ཉོན་ན་ཉོན་པ་བདུད་ཀྱི་གཟུང་བར་འགྱུར། དེ་ནི་བདུད་ལྔ་ཉོན་འགྱུར་ཞེས། ཚུལ་དུ་བལྟས་ཏེ་ཉེ་བར་བསྒྲུབ། ཞེས་སྟོང་ཚིགས་ཉོན་ན་ནི་ཚེ་འདིའི་བདུད་དང་ལོངས་སྤྱོད་ལ་སོགས་པ་དུས་མེད་ཚིགས་ཤིང་ཡ་ང་བ་དུས་མེད་སྣ་དེའི་ཉོན་དུ་འཆི་བ་དང། ཤི་ནས་སྣ།